རྣམ་པ་ཚོ་སྐུ་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན། ད་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་བདེ་སྐྱིད་ཀྱི་ས་བོན་གྱི་ལེ་ཚན་འདི་ནང་ལོ་གསུམ་ཙམ་ཞིག་གི་གོང་དུ་རྡ་རམ་ས་ལའི་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་ཀྱིས། ཝཱ་ར་ནཱ་སིའི་བོད་ཀྱི་ཆེས་མཐོའི་མཐོ་རིམ་སློབ་གྲྭའི་སློབ་གཉེར་བ་ཚོར་ནང་ཆོས་དང་ཚན་རིག་བར་གྱི་ཁྱད་པར་སྐོར་གསུང་བཤད་གནང་བའི་དུམ་བུ་ཞིག་སྙན་སྒྲོན་ཞུ་ཡི་ཡིན། དེ་ཡང་དགེ་བཤེས་ལགས་ཀྱིས་ཐོག་མར་ཚན་རིག་གི་དངོས་ཁམས་རིག་པ། Physics། ཅེས་པ་དེ་འབྱུང་སྟངས་དང་དེ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་དོན་བཞིན། ནང་ཆོས་ཀྱི་ལྟ་གྲུབ་དང་ཚན་རིག། ཆོས་ཉམས་ལེན་བཅས་སྡེ་ཚན་གསུམ་ལ་དབྱེ་བ་ཕྱེ་གནང་མཛད་པའི་སྐོར་ལ་ངོ་སྤྲོད་གནང་དོན།

སྐྱབས་མགོན་རིན་པོ་ཆེ་གིས་ནང་པའི་ཚན་རིག་ནང་པའི་ལྟ་གྲུབ། ནང་ཆོས་སུ་དབྱེ་བ་ཕྱེས་ནས། རེད་བ། ནང་པ་མ་ཡིན་ཚོ་གིས་ནང་པའི་ལྟ་གྲུབ་དང་ནང་པའི་ཚན་རིག་སྦྱངས་ན་འགྲིག་གི་རེད་ཟེར་ཏེ། ཚང་མར་ཁྱབ་རྒྱུ་རེད་ཟེར་ཏེ་ཡང་དབྱེ་བ་དེ་ཕྱེས་སོང་གུ་དེ Metaphysics སོགས་དེ། Meta གཡུག་པ་འདྲ་བོ་ཅིག་བྱས་ནས་ནང་ཆོས་དེ་ཕར་བཏོན་ནས། དེ་ཚང་མ་ལ་ཁྱབ་ཡས་ནང་ལ་འདི་དགོས་མ་རེད་ཟེར་ཡས་རེད་བ། ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཟེར་སྐད་ཆ་བཤད་ཡས་ཡོད་རེད་བ། དེ་ཚོ་ཚང་མ་རྒྱུ་མཚན་འདི་འདི་རེད་འདུག་བ། ཆོས་ཀྱི་ནང་ལ་ཡང་མཐོང་ཡས་མེད་མཁན་སྐད་ཆ་མང་པོ་ཅིག་འདི་ཨ་ལས་འདི་གཡུག་ཞོག། སྔོན་ལ་མཐོང་ཡས་ཐོས་ཡས་ཡོད་མཁན་འདི་ཤེས་ཟེར་ཡས་འདི་ཚོ་སྐད་ཆ་གནད་འགག་ཆེན་པོ་རེད་འདུག་བ། མཐོང་ཡས་ཐོས་ཡས་མེད་མཁན་འདི་ཚོ་ཡོད་མ་རེད་ཟེར་གོ་མ་རེད་ད་གནས་སྐབས་རིང་ང་ཚོ་ལ་གང་མཁོ་ཡས་དེ་དེ་སྒྲུབ་ཟེར་འདུག་བ། འགྲིག་སོང་བ། འདི་ང་ཚོ་ད་རྒྱབ་ལྗོངས་འདི་འདྲ་ཤེས་ཡས་གལ་ཆེན་པོ་རེད། འོ་འདུག་སེ་བྱས་ནས་ད་ཚན་རིག་ཟེར་མཁན་འདི་འདུག་སེ་བྱུང་ནས

Knowledge ཟེར་བ་རེད་ཤེས་ཡོན་ཟེར་བ་རེད་བྱས་ཙང་ངས་འདི་སློབ་གསོ་བྱས་ནས་ག་རེ་བྱེད་དགོས་བསམ་གྱི་འདུག་ཟེར་ན། ང་ཚོས་དཀའ་ངལ་མང་པོ་ཞིག་ད་མཐོང་ཡས་མེད་མཁན་སྐད་ཆ་བཤད་ཀྱི་ཡོད་མ་རེད་ད་སྐད་ཆ་འདི་འགྲིག་སོང་ང་ང་ཚོས་མཐོང་ཡས་ཡོད་མཁན་ཡོད་ཀྱི་ནང་ལོགས་ལ་ང་ཚོས་དཀའ་ངལ་མང་པོ་ཡོད་རེད་བ་ལུས་ཀྱི་དཀའ་ངལ་སེམས་ཀྱི་དཀའ་ངལ་འགྲིམ་འགྲུལ་གྱི་དཀའ་ངལ་ཟ་ཡས་འཐུང་ཡས་ཀྱི་དཀའ་ངལ་ད་མང་པོ་ཞིག་ཡོད་རེད་བ་དཀའ་ངལ་རྦད་དེ་རྫོགས་ཡས་མེད་པ་ཞིག་འདུག་བ་མི་སྤྱི་ཚོགས་ནང་བྱས་ཙང་དཀའ་ངལ་མང་པོ་ཡོད་དེ་འདི་ཚོ་ཚང་མ་ག་རེ་བྱས་ནས་བྱུང་རེད་ཟེར་ན། མ་ཤེས་ནས་བྱུང་རེད་ཟེར་གོ་རེད། Science Scientia ཟེར་དེ Knowledge ཟེར་བ་རེད་བ། Knowledge མེད་ནས་བྱུང་རེད་ཟེར་བ་རེད། ཤེས་ཡོན་མེད་ནས་བྱུང་རེད་ཟེར་བ་རེད། དཔེར་ན་དཔེ་མཚོན་ཞིག་བཞག་པ་ཡིན་ན། ཁྱེད་རང་ཚོ་ཤེས་ཡོན་མེད་པ་ཡིན་ཙང་གློག་བཟོ་ཤེས་ཀྱི་ཡོད་མ་རེད། གློག་བཟོ་ཤེས་ཀྱི་མེད་དུས་ནག་ཁུང་ནང་བསྡད་དགོས་ཀྱི་འདུག་ག་ཟེར་བ་རེད། ད་ཚན་རིག་གི་ཤེས་ཡོན་བརྟེན་ནས་ཐག་སེ་ཕ་གི Button མནན་ནས་ནི་གློག་དངོས་གནས་དྲང་གནས་ཕན་ཐོགས་བྱུང་སོང་ཨ། དེ་ནང་བཞིན་སྨན་གྱི་དེ་ཚོ་ད་ལྟོས་དང། རྦད་དེ Bacteria འདྲ་མི་འདྲ་ལ་ཁ་གཏད་བཅག་ཡས Virus འདྲ་མི་འདྲ་ལ་ཁ་གཏད་བཅག་ཡས་དེ་ཚོ་ཚང་མ་དེ་ག་ཚོད་ཅིག་ང་ཚོ་ཡར་རྒྱས་ཕྱིན་ནས་དཀའ་ངལ་སངས་ཐུབ་འདུག་དཀའ་ངལ་དངོས་གནས་བསམ་གྱིས་མི་ཁྱབ་པ་དཀའ་ངལ་སངས་ཡོད་ད་ང་ཚོ་ལུས་དང་འབྲེལ་བའི་དཀའ་ངལ་མང་པོ་ཞིག། ད་དོན་དག་སྙིང་པོ་དེ། སྡུག་བསྔལ་མྱངས་བསྡད་ཡས་དེ་མ་ཤེས་ནས་ཡོང་གི་འདུག། བྱས་དུས། དེ་མཁྱེན་ན་སྡུག་བསྔལ་མང་པོ་ཅིག་སེལ་ཐུབ་ཀྱི་རེད་ཟེར་གྱི་འདུག། གཅིག་པ་རང། ནང་པ་སངས་རྒྱས་པའི་ཆོས་ནང་ལོགས་ལ། སྡུག་བསྔལ་གྱི་རྩ་བ་ག་རེ། མ་རིག་པ་ཟེར་དུས་མ་ཤེས་པ་ཟེར་དགོས་རེད་བ་གཅིག་པར་སླེབས་སོང་བ། ཤེས་ན་དཀའ་ངལ་མང་པོ་སེལ་ཐུབ་དགོས་རེད། དེ་གཉིས་འདྲ་བོ་འདྲ་བོ་སླེབས་སོང་བ། དགེ་བཤེས་ལགས་ཀྱིས་དེང་རབས་ཀྱི་ཚན་རིག་གིས་གཙོ་བོ་ཕྱིའི་དཀའ་ངལ་སེལ་ཐབས་སུ་འབད་བརྩོན་བྱེད་ཀྱི་ཡོད་རེད་ཅེས་དང། འོན་ཀྱང་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱིས་ཕྱིའི་ལུས་ཙམ་མ་ཟད་གཙོ་བོ་སེམས་ཀྱི་དཀའ་ངལ་སེལ་ཐབས་ཀྱི་འབད་བརྩོན་བྱེད་ཀྱི་རེད་ཅེས་གསུངས་འདུག།
ད་ཁྱད་པར་ག་རེ་ཡོད་ཟེར་ན། ཚན་རིག་པ་གིས་མ་ཤེས་ན་སྡུག་བསྔལ་ཡོང་གི་རེད་ཟེར་དུས་གཙོ་བོ་སེམས་ཀྱི་སྐད་ཆ་ཞིག་རང་ཤེས་དགོས་མ་རེད། ལུས་ལ་འབྲེལ་བསྡད་པའི་སྡུག་བསྔལ་འདི་ཚོ་སེལ་དགོས་རེད། ནང་ཆོས་ཀྱི་མ་འདྲ་བ་དེ་ག་རེ་ཟེར་ན་ནང་ཆོས་ཀྱི་དཀའ་ངལ་དེ། ལུས་ཀྱི་དེ་ཡོད་རེད་དེ་གཙོ་བོ་སེམས་ལ་འབྲེལ་བསྡད་པའི་དཀའ་ངལ་འདི་ཚོ། ཉོང་མོངས་དང་དེ་ཚོ་ལ་འབྲེལ་བསྡད་པའི་དཀའ་ངལ་འདི་ཚོ་ཤེས་ཡོང་དུས། དམིགས་ཡུལ་གཅིག་པ་ཡིན་པ་ཅིག་ལ་ཡང་གོ། རིག་པ་སྒྲིམ་ས་འདྲ་བོ་དེ་གཏད་སའི་ཁྱད་པར་བྱས་གཅིག་གིས་ལུས་ཀྱི་སྒང་ལ་གཙོ་བོ་བྱས་གཅིག་གིས་སེམས་ཀྱི་སྒང་ལ་གཙོ་བོ་ཆགས་སོང་ང། ད་ང་ཚོས་མི་ཟེར་མཁན་འདི་ལ་ག་རེ་ཡོད་རེད་མི་ཟེར་མཁན་དེ་ཚང་མ་བདེ་བ་འདོད་གི་སྡུག་བསྔལ་མི་འདོད་ཟེར་གི་ཡོད་རེད་བ། བདེ་བ་འདོད་གི་འདུག་སྡུག་བསྔལ་མི་འདོད་ཟེར་མཁན་མི་དེ་ལ་ག་རེ་ཡོད་རེད་ལུས་དང་སེམས་གཉིས་ཀ་ཡོད་རེད་བ། ལུས་ཀྱི་སྡུག་བསྔལ་སེལ་དགོས་གི་འདུག་སེམས་ཀྱི་སྡུག་བསྔལ་སེལ་དགོས་གི་འདུག་ལུས་ཀྱི་སྡུག་བསྔལ་མང་པོ་ཞིག་སེལ་དགོས་གི་ཡོད་ན་ཚན་རིག་གི་ཐབས་ལམ་གྱི་ཞེ་དྲག་ཡག་པོ་ཡོད་རེད། ཡིན་ན་ཡང་ཚན་རིག་པའི་ཐབས་ལམ་དེ་གིས་སེམས་ཀྱི་སྡུག་བསྔལ་སེལ་ཐུབ་ཡོད་རེད་པས་ཟེར་ན་ཡོད་པ་མ་རེད།

ང་མང་པོ་མཐོང་མྱོང་དངོས་སུ་མཐོང་མྱོང། ཕ་གི Screen སྒང་ལ་བལྟ་ཡས་དེ་དང་མི་དངོས་སུ་ཐུག་ཡས་འདྲ་ཡས་ཁོ་རང་མི་འདུག་བ། Screen སྒང་ལ་ཞེ་བོ་ཅིག་འདུག་ག་མི་དངོས་གནས་ཐུག་དུས་ང་རང་སེར་དེ་ཁ་ཤས་དེ་ཀུ་ལུས་རྒྱུག་དེ་ཡས་དེ་ཚོ་འདྲ་བོ་འདྲ་བོ་འདུག་ཁ་ཤས་ཁས་མི་འདུག་དངོས་གནས་མི་འདུག་དེ་རེད་ད་དེ་ཚོ་བཟོས་ཤག་འདུག་བཟོས་དེ་ད་ཕ་གི་བཟོས་ཤག་འཇོག་དེ་ལ་ང་ཚོ་ཧང་སང་ཧང་ཧང་ཡིན་འདུག་ཧ། ད་མི་ཟེར་མཁན་དེ་ད་སྣང་བ་ལ་དེ་ནས་མཐོང་སྣང་དེ་འདྲ་མཐོང་གི་ཡོད་རེད།

ཨེ་ནི་རོ་དེ་ཁ་ལག་དེ་ཡིན་པ་རེད་ད། ཁ་ལག་འདྲ་མི་འདྲ་གཅིག་རེད་གཉིས་རེད་ལབ་ཕར་དཀྲུགས་ཚུར་དཀྲུགས་བྱས་ནས་ང་ད་ལྐུགས་པ་རང་ཡིན་འགྲོ་བསམ་ས་ཨེ་བྲོ་བ་ཤེས་ན་བར་བ་ཨེ་ནི་རེག་བྱ་དངོས་གནས་དྲང་ནས་དོན་དག་མེད་པ་ང་ཚོས་དུས་ཚོད་མ་ཤེས་ནས་ད་མྱངས་བསྡད་ཀྱི་འདུག་བ་ཞེ་བོ་ཞེ་བོ་རེད་བ་དུས་ཚོད་བྱས་ཙང་ལུས་དང་སེམས་གཉིས་ཀ་ལ་བདེ་སྐྱིད་དགོས་ཀྱི་ཡོད་ཙང་ཨེ་ནི་ལུས་ཀྱི་བདེ་སྐྱིད་ལ་ད་ཚན་རིག་གི་ཐོག་ནས་བཟོས་ཤག་མང་པོ་བེད་སྤྱོད་བཏང་སྟངས་མ་ཤེས་ན་ཚན་རིག་གི་རྙེད་དོན་ཕར་བཞག་ནས་ནང་པ་སངས་རྒྱས་པའི་ཆོས་གིས་ཡང་གནོད་གི་རེད། སོ་སོ་བེད་སྤྱོད་བཏང་སྟངས་མ་ཤེས་ན་ཆོས་དུག་ཏུ་གྱུར་བ་སྨན་དུག་ཏུ་གྱུར་བ་ཟེར་གི་གདའ། ཡོང་གི་འདུག་བ། ལྷ་བདུད་དུ་གྱུར་བ་ཟེར་གི་ཡོད་བ། འདི་ཆགས་ཀྱི་ཡོད་རེད་ད་ཆོས་ཀྱི་མིང་གིས། སོ་སོ་འགྱུར་བ་ཅིག་མ་བཏང་འཛམ་བུ་གླིང་དེང་སང་འགྱུར་བ་དེ་ཟེར་གྱི་འདུག་བ། དྲག་སྤྱོད་པ་ཟེར་དུས་སུ་འདྲ་མི་འདྲ་བྱས་ཏེ་འདི་ཆོས་གི། ཉམས་ལེན་ཁོ་རང་ཡོད་མ་རེད་ཆབ་སྲིད་ཁོ་རང། ཆོས་འདི་སོ་སོ་གིས་བེད་སྤྱོད་བཏང་ཡས་བྱས་མིང་འདི་གིས། ཨེ་ནི་ཆོས་པ་ནང་ལ་ག་འདྲ་ཡོར་བ། ཆོས་ཚོང་རྒྱབ་མཁན་ཡོར་དེང་སང། Center གཅིག་བཙུགས་ཡོད་གཉིས་བཙུགས་ཡོད་ཟེར་ཁ་ཤས་ཡག་པོ་ཡོད་ཅིག་དང་མང་ཆེ་ཅིག་མི་ཚེ་སྐྱེལ་ས་རེད། ཚན་རིག་གི་དང་ནང་ཆོས་ཁྱད་པར་ད་ག་རེ་ཡོར་ཟེར་ན་ཚན་རིག་གི་དཔྱད་པ་བྱེད་ས་གཙོ་བོ་འདི་ཕྱི་དངོས་པོའི་གནས་ཚུལ། ས་དང་སྐར་མ་དང་འབྱུང་བ་དེ་ཚོ་ག་འདྲེ་ག་འདྲེ་ཡོང་གི་འདུག་ཅིག་ཟེར་ཁོར་ཡུག་ག་རེ་ག་རེ་ཅིག་འདུག་ཟེར་ཏེ་ཕྱི་གི་དེ་དཔྱད་པ་ཞིབ་འཇུག་བྱེད་དེ་དུས་རྩ་ནས་ང་ཚོ་བློ་སྐྱེད་མང་པོ་ལེན་ཡོར་རེད་ཨེ་ནི་ཕྱི་ལོག་གི་རྡུལ་ཕྲན། རྡུལ་ཕྲན་སྐོར་དེ་ཁོང་ཚོས་བཤད་པ་དེ་ཚོ་ནང་ཆོས་ལས་ཞེ་དྲག་ཟབ་གི་རེད་ད།

ཕྱི་དངོས་པོ་དང། ནང། སེམས་ཅན་དང་སྣོད་དང་བཅུད་ཟེར་བ་རེད་བ། ཚན་རིག་པས་གཙོ་བོ་ཕྱི་སྣོད་ཀྱི་སྐོར་བཤད་ནང་ཆོས་ཀྱི་གཙོ་བོ། བཅུད་སེམས་ཅན་སྐོར་ལ་བཤད་སྐོར Focus དེ། ཕྱི་དངོས་པོ་ལ་བཤད་ཀྱི་ཡོད་རེད་ཕྱི་སྣོད་ལ་བཤད་ཀྱི་ཡོད་རེད་ད་བཅུད་ཀྱི་སེམས་ཅན་སྐོར་ལ་བཤད་ཀྱི་ཡོད་རེད་ད་བཅུད་ཀྱི་སེམས་ཅན་སྐོར་ལ་བཤད་ཡོང་དུས་ཡང་ཚན་རིག་དང་ནང་ཆོས་ཀྱི་ག་རེ་ཁྱད་པར་འདུག་ཟེར་ན་ད་དཔེར་ན་མི་ཚོ་རོ་གཅིག་ལ་ཆ་བཞག་པ་ཡིན་ན་ཚན་རིག་པ་གི་གཙོ་བོ་མི་གི་ལུས་ཀྱི་སྐོར་ལ་བཤད་ཀྱི་རེད། ཀླད་པ་ག་འདྲའི་ལས་ཀ་བྱེད་ཀྱི་འདུག་རེད་བ། ནང་ལོགས་ཀྱི་རྫིག་རྫིག་གི་ལས་ཀ་ག་རེ་བྱེད་ཀྱི་འདུག་ད་དེ་ཚོ་ཚང་མ་པགས་པ་རིམ་པ་ག་ཚོད་འདུག་ཟེར་རེད་བ་ད་ག་རེ་འདི་ཚང་མ་གི་དཔྱད་པ་བྱས་ན་ཡག་པོ་ཞེ་དྲག་ཤེས་དགོས Neuroscience ནང་ལ་བཤད་ཡོད་རེད་བ། ད་ང་ཚོ་གི། ཕྱི་གི་ལུས་དེ་མ་ཡིན་པ་བྱས་ནང་གི་སེམས་དེ་སྒང་ལ། ད་ག་ནང་བཞིན་དགེ་བཤེས་ལགས་ཀྱིས། ནང་སེམས་ཀྱི་རྣམ་གཞག་ལ་ཆ་མཚོན་ན། ཚན་རིག་པ་རྣམས་ཕྲུ་གུ་བྱིས་པ་ནང་བཞིན་ཤེས་ཚད་ཧ་ཅང་དམའ་བོ་ཡིན་པ་དང། སེམས་ཀྱི་སྐོར་ལ་ནང་པ་སངས་རྒྱས་པའི་ཆོས་ལུགས་ནང་ཧ་ཅང་གཏིང་ཟབ་པོ་གསུངས་ཡོད་རེད་ཅེས་གསུངས་འདུག། ད་ནང་གི་སེམས་ཀྱི་སྒང་ལ་སླེབས་ཡོང་དུས་ཚན་རིག་པ་ད་ཕྲུ་གུ་རེད། Neuroscience བྱུང་ནས་ཕལ་ཆེར་ལོ་ཉི་ཤུ་ལྷག་ཅིག་མ་གཏོགས་འགྲོ་ཡོད་མ་རེད། ཡིན་ན་ཁོ་ཚོ་དཔེ་དེ་མཐུན་རྐྱེན་ཡོད་པ་བྱས་འཕྲུལ་ཆས་ཡོད་པ་བྱས་ནས་ཡར་རྒྱས་ཞེ་པོ་འགྲོ་གི་ཡོད་རེད་ད། ད་ལྟ་བར་དུ་ཁོ་ཚོས་ནང་སེམས་ཀྱི་སྐོར་ལ་ད་ནང་ཆོས་ནང་བཞིན་ཚན་རིག་པ་ལ་བཤད་ཐུབ་ཡས་ཅིག་ཡོད་མ་རེད་ལྷག་པར་དུ་ཉོན་མོངས་ཁ་གཏད་བཅག་ཡས་ཟེར་དུས་དེ་ཚོ་བཤད་ཐུབ་ཡས་གང་ཡང་ཡོད་མ་རེད་དམིགས་ཡུལ་ཁོ་རང་འདི་མ་རེད་ཁོ་རང། ད་ནང་ཆོས་ཀྱི་ནང་གི་སེམས་ཀྱི་དེ་ལ་ཁོ་ཚོས་ཀྱི་ཕྲ་ལ་སྤྲིན་པའི་བཤད་ཀྱི་ཡོད་རེད་དེ་ནང་ཆོས་ཀྱི་ནང་སེམས་ཟེར་དེ་ཚེ་འདི་གཅིག་པུ་མ་ཡིན་པར་ཚེ་ཕྱི་མ་སྐད་ཆ་ཚན་རིག་པའི་སྐད་ཆ་ཚེ་སྐྱེ་བ་ཕྱི་མ་དེ་སྐད་ཆ་ཁོ་རང་ཡོད་མ་རེད་གང་ཟེར་ན་ཚན་རིག་པའི་བཤད་ཡས་ཚང་མ་ཁོ་རང་གིས་གྲངས་ཀ་བརྒྱབ་ཐུབ་ཡས་ཚད་བརྒྱབ་ཐུབ་ཡས་འདི་འདྲ་བྱེད་ཐུབ་ཡས་ཅིག་མ་གཏོགས་བཤད་ཡས་མི་འདུག་ད་དེ་ཚོ་ཤེས་ཀྱི་མ་རེད་ཡིན་ན་ཚན་རིག་པ་ལ་ཡག་ག་ཅིག་ག་རེ་ཡོད་རེད་ཟེར་ན་མི་ཤེས་ཟེར་གྱི་རེད་མ་གཏོགས་གི་ཡོད་མ་རེད་ཟེར་གྱི་མ་རེད། དེ་དྲང་པོ་འདུག་བ། དེ་མི་ཤེས་འདི་ང་ཚོ་གི་དཔྱད་པ་བྱས་ཡུལ་མ་རེད་ལབ་གྱི་རེད་མ་གཏོགས་གི་ཡོད་མ་རེད་ཟེར་གྱི་མ་རེད་འདི་འདྲ་ཅིག་ཁྱད་པར་ཅིག་འདུག་བ། ཚན་རིག་པ་གི། ལྟ་ཞིབ་བྱས་ནས་ཨེ་ནི་རྙེད་དོན་འདི་ཁས་ལེན་གི་རེད་མ་གཏོགས་ལྟ་ཞིབ་བྱས་ནས་མ་རྙེད་ན་ཁས་ལེན་གི་མ་རེད་ཤེས་གི་མ་རེད་གཡུག་བཞག་འདུག་ནང་ཆོས་དྲག་གི་རེད་མ་གཏོགས་གཞན་ཆོས་ལུགས་གཞན་པ་ཡིན་ན་ཅིག་དཀོན་མཆོག་གི་བཀའ་རེད་དཀོན་མཆོག་གི་གསུངས་ཡོད་རེད་ཟེར་དེ Bible ཡིན་ན་ག་རེ་འདི་འདྲས་ཅིག་བཤད་བཞག་ནས་དཀོན་མཆོག་རེད་པ་མཇལ་གི་ཡོད་བསམ་ནས་འདི་ལ་ཡིད་ཆེས་བྱས་ནས་ཅིག་འགྲོ་དེ་དུས་འདི་རེ་བ་མ་ལགས་ཡིད་ལ་ཕན་གི་ཡོད་ཟེར་རེད་མ་གཏོགས་གི་གཞན་རྒྱུ་མཚན་གང་ཡང་མི་འདུག་ཨ། ཚན་རིག་པ་གི་དཔྱད་པ་བྱེད་ས་ཁོ་རང་ལ་ཚད་གཞལ་ཐུབ་ཡས་གྲངས་ཀ་བཤད་ཐུབ་ཡས། དེ་འདྲས་རྐྱང་རྐྱང་ཅིག་མ་གཏོགས་མེད་པ་ཡིན་ཙང། ཚད་བརྒྱབ་ཡས་མེད་མཁན་གྲངས་ཀ་བརྒྱབ་ཡས་མེད་མཁན་མང་པོ་ཡོང་གི་རེད་བ། དཔེར་ན་མི་གི་རིན་ཐང་ཟེར་ཡས་ལྟ་བུ་བརྒྱད་པ་ང་བྱེད་ཡིན་ཡིན་པ་བྱེད་རིགས་མང་པོ་བྱེད་ཡོད་རེད་མི་གི་བྱེད་རྒྱུ། དེ་ཚོ་ཚང་མ་ཁོས་ཚད་བརྒྱབ་ཐུབ་ཡས་ལ་མེད་པ་ཡིན་ཙང་དེ་ཚོ་གཡུག་བཞག་པ་རེད་བ། ད་ནང་ཆོས་ནང་ལོགས་ཡིན་ན། གཞི་དངོས་པོའི་གནས་ཚུལ། ལམ་བགྲོད་པའི་རིམ་པ། ཨེ་ནི་འབྲས་བུ། དེ་གསུམ་བཤད་གཞི་ལམ་འབྲས་གསུམ་རྣམ་གཞག་བཤད་ཡོང་དུས་གཞི་ལམ་འབྲས་གསུམ་རྣམ་གཞག་བཤད་ཁོ་རང། གཞི་དངོས་པོའི་གནས་ཚུལ་དེ་ལ་གཞིར་བཞག་བྱས་ནས། དེ་དང་མཐུན་པའི་ལམ་གཅིག་ལ་འགྲོ་ནས་དེ་དང་མཐུན་པའི་འབྲས་བུ་གཅིག་ཡོང་གི་རེད་ཟེར་དུས། ཕྱོགས་གཅིག་ནས་གཞི་དངོས་པོའི་གནས་ཚུལ་གཞིར་བཞག་བྱས་ནས་དེ་དང་མཐུན་པར་འགྲོ་དགོས་རེད་ཟེར་ལ་དམིགས་ཡུལ་དེ་དེ་ལ་བརྟེན་ནས་ཨེ་ནི་མཐར་ཐུག་གི་བདེ་བ་ཐོབ་ཡས་ཡང་སངས་རྒྱས་གོ་འཕང་ལབ་ཀྱི་ཡོད་ན་འདྲ་མིང་ག་རེ་བཏགས་ན་ཁྱད་པར་མི་འདུག་ཐར་པ་ལབ་ཀྱི་ཡོད་ན་འདྲ་གང་ཅི་བདེ་སྐྱིད་ཐོབ་ཡས་ཀྱི་དམིགས་ཡུལ་གཅིག་བསམ་ནས་རིན་ཐང་གཅིག་བསམ་ནས་དེ་ཐོབ་ཡས་འགྲོ་གི་ཡོད་དུས། ད་དེ་ཁྱད་པར་ཕྱིན་སོང་ཨ། ཚན་རིག་པ་གི་དེ་འདྲའི་དམིགས་ཡུལ་གང་ཡང་ཡོད་མ་རེད། དགེ་བཤེས་ལྷག་རྡོར་ལགས་ཀྱིས་ཚན་རིག་དང་ནང་ཆོས་གཉིས་བར་མི་མཐུན་པའི་ཆ་ནི་དཔེར་ན་ཚན་རིག་པས་ཚད་དང་གྲངས་ཀ་རྒྱག་རྒྱུ་ཡོད་པ་ཁོ་ནར་བརྟག་དཔྱད་བྱེད་པའི་གྲུབ་དོན་ལ་ཡིད་ཆེས་བྱས་ཏེ་འགྲོ་གི་ཡོད་པ་དང། འོན་ཀྱང་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱིས་གཞི་ལམ་འབྲས་གསུམ་གྱི་རྣམ་གཞག་ཐོག་ནས་མཐར་ཐུག་གི་བདེ་སྐྱིད་འཚོལ་གྱི་རེད་ཅེས་གསུངས་འདུག།